ཡུ་ཁུ་རེན་ལ་བཙན་འཛུལ་བྱུང་བའི་ཉིན་དང་པོ་དེ་ཉམས་མྱོང་ཅི་བྱུང་བཅར་འདྲི་བྱས་འདུག་དེ་རིང་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་ལ་བཅར་འདྲི་དེ་ཡི་ཁག་ཅིག་ཟུར་འདོན་བྱས་ནས་མཚམས་སྦྱོར་བྱེད་ཀྱི་ཡིན། བཅར་འདྲི་ཁག་ཅིག་ན་ནིང་གི་དབྱར་ཁ་བྱས་པ་དང་ཁག་ཅིག་ད་ཟླ་བ་སྔོན་མ་བྱས་འདུག་ཨུ་རུ་སུའི་གཞུང་འབྲེལ་མི་སྣ་ཁག་དང་གྲོས་ཚོགས་འཐུས་མི་དེ་ག་ནང་བཞིན་གྱི་དམག་གི་འགོ་ཁྲིད་དང་གསང་བའི་ལས་ཁུངས་ཀྱི་འགོ་ཁྲིད་ཚོ་ད་བཅར་འདྲི་བྱེད་ཐབས་འབད་བརྩོན་ཤུགས་ཆེན་པོ་བྱས་འདུག་སྟེ་གཅིག་གིས་བཅར་འདྲི་དེ་དང་བླངས་བྱས་མི་འདུག། དང་པོ་དེ་ལ་ཨེས་ཊོ་ནི་ཡའི་སྲིད་བློན། ཀ་ཡ་ཀ་ལས། ངས་བློན་ཆེན་ཚོར་ཁ་པར་ཁ་ཕྱེ་ནས་ཞོག། གང་ཡིན་ཟེར་ན་ད་དམག་འཁྲུག་འགོ་བཙུགས་ས་རེད། ང་ཚོའི་སྲིད་གཞུང་གི་ཚོགས་འདུ་གལ་ཆེན་པོ་ཅིག་འཚོགས་དགོས་ཐུག་གི་རེད་ཅེས་བཤད་པ་ཡིན། ང་ཉལ་ཁ་དེ་ད་ཁ་པར་མ་འབྱོར་རྒྱུ་མིན་པ་དང་དེ་ནས་འབོད་བརྡ་མི་འབྱུང་བའི་རེ་བ་བཅངས་པ་ཡིན། དེ་འདྲ་ཟེར་འདུག། དབྱིན་ཇིའི་སྲིད་བློན་ཟུར་པ Boris Johnson གྱིས་ད་གསང་བའི་ལས་ཁུངས་ཁག་གི་ཡུན་རིང་ནས་སྦིར་དྲག་ཆ་ཇེ་མང་དུ་ཕྱིན་སོང། བཙན་འཛུལ་མ་བྱས་པའི་སྔོན་གྱི་ཉི་མ་ཁ་ཤས་ནས་ཨུ་རུ་སུའི་དམག་གིས་དམག་ས་འཛིན་གྱི་འདུག་ཟེར་གོ་ཐོས་བྱུང་སོང། ད་དེ་ཆ་འཇོག་བྱེད་དགོས་མིན་ཡང་ཡག་པོ་ཅིག་ཤེས་ཀྱི་མི་འདུག་གལ་སྲིད་བཙན་འཛུལ་བྱུང་བ་ཡིན་ན་ཆག་སྒོ་ཆེན་པོ་ཅིག་རེད། ངས་ཕུའུ་ཀྲིན་ལ་སྐད་ཆ་ཐེངས་གཞུག་མ་བཤད་པའི་སྐབས་དེ་ཁོའི་སྐད་གདངས་མ་འདྲ་བ་ཅིག་འདུག་དེ་དུས་ཁོ་རང་གིས་ད་ཐག་བཅད་ཟིན་ཡོད་པ་འདྲ་ཟེར་དེ་འདྲ་ཟེར་འདུག། ནུབ་ཆིངས་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ Stoltenberg གིས་དགོང་མོ་དེ་ང་ཚོས་ཅི་ཞིག་འབྱུང་རྒྱུ་ཡིན་པ་དེ་ཤེས་སོང། ང་ཚོས་མ་ཤེས་པ་དེ་དུས་ཚོད་ཏག་ཏག་དེ་ནམ་ཡིན་མ་ཤེས་པ་རེད། ངས་རང་གི་ལས་གནས་སུ་མི་ཁག་ཅིག་གི་མཉམ་དུ་དགོང་ཟས་བཟས་ནས་མཐའ་མཇུག་གྲོས་བསྡུར་བྱས་ནས་གྲ་སྒྲིག་བྱས་པ་ཡིན། ང་ཉལ་དུ་ཕྱིན་ཀྱང་དགོང་མོ་དེ་ཧ་ཅང་གི་ཐུང་ཐུང་ཅིག་བྱུང་སོང་ཟེར་དེ་འདྲ་ཟེར་འདུག། ཨ་རིའི་ཕྱི་སྲིད་དྲུང་ཆེ་བྷ་ལིན་ཁིན་གྱིས། ང་ཚོས་ཉིན་དེ་ཞོགས་པ་ཕོ་བྲང་དཀར་པོའི་སྲིད་འཛིན་གྱི་ལས་ཁུངས་ནང་ལོག་པ་དང་ཕར་ཚུར་འགྲོ་ཞོར་དང་དེ་ནས་འཇིགས་བྱེད་རེ་བསྡད་ཞོར་ལ། ང་ཚོས་ཡུའུ་ཁི་རན་གྱི་གནད་དོན་ལ་ཚོགས་འདུ་རིང་པོ་ཞིག་འཚོགས་པ་ཡིན། དེ་ནས་ཉིན་དེའི་ཕྱི་དྲོ་དེ། རྒྱལ་སྲུང་སློབ་སྟོན་ཁང་གི་འགོ་ཁྲིད་ཚོའི་མཉམ་དུ་ཨི་རན་གྱི་གནད་དོན་ལ་ཚོགས་འདུ་ཞིག་འཚོགས་པ་ཡིན། དེ་ཡི་གཞུག་ཏུ་རྒྱལ་སྲུང་སློབ་སྟོན་ཁང་གི་ལས་སྣེ་ཚོ་མཉམ་དུ་བསྡུས་ནས་བརྙན་ལམ་དུ་ཚོགས་འདུ་ཞིག་ཚོགས་པ་ཡིན་དེ་དུས་ཆུ་ཚོད་འགའ་ཞིག་གི་ནང་ཚུད་དུ་བཙན་འཛུལ་འབྱུང་རྒྱུ་ཡིན་པ་ང་ཚོའི་ངོས་ནས་ཆ་ཚང་ཤེས་ཡོད་ཟེར་དེ་འདྲ་ཟེར་འདུག་བཙན་འཛུལ་འགོ་བཙུགས་པ་དང་ཕུའུ་ཀྲིང་གིས་ཨུ་རུ་སུའི་བརྙན་འཕྲིན་ནང་དམིགས་བསལ་དམག་དོན་ལས་འགུལ་འགོ་བཙུགས་པ་ཡིན་ཟེར་ཁྱབ་བསྒྲགས་བྱས་འདུག་དབྱིན་ཇིའི་སྲིད་བློན་གྱི་སློབ་སྟོན་པ་ཚོས་སྲིད་བློན་ཇོན་སན་གཉིད་དཀྲོགས་འདུག་སྲིད་བློན་ཇོན་སན་གྱིས་ཕུའུ་ཀྲིང་ལ་དམིགས་ནས་ཁོ་པའི་ཨ་ཕའི་རོ་ཟེར་དེ་འདྲ་གི་དམོད་པ་བཙུགས་འདུག་སྲིད་བློན་ཇོན་སན་གྱིས་ང་ཕུའུ་ཀྲིང་ལ་སྐྱུག་མེར་ལོག་སོང། ཁོ་པས་ཅི་ཞིག་བྱེད་ཀྱི་ཡོད་པ་སྐྱུག་མེར་ལོག་བྱུང། ང་ཁོ་པའི་བརྗོད་ཚིག་དང་སྐྱག་རྫུན། བཙན་འཛུལ་དང་ཡུག་ཁི་རན་ལ་མཐོང་ཆུང་གི་ལྟ་བ་འཛིན་གྱི་ཡོད་པ་དེ་ཞེན་པ་ལོག་སོང། ངས་བྱ་སྤྱོད་དེ་ཕྱིན་ཅི་ལོག་པ་དང་ང་རྒྱལ་ཆེ་བ། རང་མཆོག་འཛིན་དང་ནོར་འཁྲུལ་གྱི་ལྟ་བ་ཞིག་རེད་བསམ་བྱུང་ཟེར་དེ་འདྲ་ཟེར་འདུག་ད་དེ་དུས་དེ་ནིའུ་ཡོག་གི་གྲོང་ཁྱེར་ལ་ད་ལྟ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་གྱི་ཕྱི་དྲོའི་དུས་ཚོད་དེ་རེད། ད་ཕུའུ་ཀྲིན་གྱིས་གཏམ་བཤད་བྱེད་ཀྱི་ཡོད་པའི་སྐབས་དེ་ཡུ་ཁུ་རེན་གྱི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ལ་ཡོད་པའི་སྐུ་ཚབ་ཀྱིས་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཛ་དྲག་ཀྱི་ཚོགས་འདུ་འཚོགས་དགོས་ཟེར། མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཁང་ཛ་དྲག་གི་ཚོགས་འདུ་འཚོགས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་སྡོད་ཨ་མི་རི་ཁའི་རྒྱུན་བཞུགས་སྐུ་ཚབ་ཐོ་མ་སི་གྷི་རིན་ཧྥེ་ལ་ཏི། ཚོགས་འདུའི་དཀྱིལ་དུ་མི་ཚང་མས་རང་རང་གི་ཁ་པར་ལ་བལྟས་ནས་ནི་མཛུབ་སྟོན་བྱེད་འགོ་ཚུགས་སོང། ཡུ་ཁུ་རེན་གྱི་སྐུ་ཚབ་ཚོམས་ཆེན་གྱི་ཕར་གཞོགས་བལྟས་འདུག་ཁོང་གིས་ང་ལ།

ཡུ་ཀེ་རེན་གྱི་མཐའ་མཚམས་སྲུང་དམག་གི་འགོ་ཁྲིད་ཀྱིས་ཨུ་རུ་སུའི་དམག་དཔུང་གིས་བྱང་ཕྱོགས་ནས་དཔུང་འཇུག་བྱེད་ཀྱི་འདུག་ཁོ་ཚོ་རྒྱལ་ས Kyiv ཕྱོགས་སུ་ཡོང་གི་འདུག་ཅེས་བརྡ་བརྒྱབ་འདུག་ནང་སྲིད་བློན་ཆེན་གྱིས་མགྱོགས་པོ་བྱས་ནས་སྲིད་འཛིན Zelenskyy ཁ་པར་བཏང་ནས་ནི་བཙན་འཛུལ་མགོ་བཙུགས་འདུག་ཅེས་སྙན་སེང་ཞུས་འདུག་ཡུ་ཀེ་རེན་གྱི་སྲིད་འཛིན Zelenskyy གིས་ང་ཡར་ལངས་ནས་ནི་གྱོན་གོས་གྱོན་པའི་ཞོར་དུ་རང་གི་བུ་ཕྲུག་གཉིས་སེམས་ལ་དྲན་སོང་ཡུ་ཀེ་རེན་གྱི་ད་ཕྲུ་གུ་ས་ཡ་མང་པོའི་མགོ་ནས་མེ་ཤུགས་འཕུར་མདའ། འཕུར་གྱི་ཡོད་པ་ཞིག་སེམས་ལ་དྲན་བྱུང། ད་འཆི་སྐྱོན་ཚབས་ཆེན་པོ་ཕོག་ཡོད་པ་ནི་གསལ་པོ་རེད་དྲན་བྱུང་ཟེར་ཡང་དེ་འདྲ་ཟེར་འདུག་སྲིད་འཛིན་ཛེ་ལན་སི་ཀིའི་སློབ་སྟོན་པ་ཨ་ར་ཀ་མི་ཡ་ཞེས་པ་ཁོང་གིས་ཨ་ནི་ག་རེ་ཟེར་འདུག་ཟེར་ན། ངས་དྲང་པོ་བཤད་ན་བཙན་འཛུལ་འབྱུང་གི་རེད་བསམ་མ་བྱུང། ཐོ་རངས་ཆུ་ཚོད་བཞི་པ་ཡས་མས་སུ་ང་ལ་སྲིད་འཛིན་ཛེ་ལན་སི་ཀིའི་སྤྱི་ཁྱབ་འགན་འཛིན་ཡར་མག་གིས་ཨ་ནི་ཁ་པར་བཏང་བྱུང། ང་ནི་སྐབས་དེར་གཉིད་ཡག་པོ་ཅིག་ཡང་སད་མེད། ཁོང་གིས་ང་ལ་བཙན་འཛུལ་མགོ་བཙུགས་སོང་འཕྲལ་དུ་ལས་ཁུངས་ལ་ཤོག་ཟེར་བྱུང། ངས་ཁོང་གིས་ག་རེ་ཟེར་གྱི་ཡོད་མེད་ཡག་པོ་ཅིག་ཤེས་མ་བྱུང། སྔ་གོང་དེར་ང་ཚོས་བཙན་འཛུལ་བྱུང་ན་གདོང་ལེན་ག་རེ་ག་རེ་བྱེད་དགོས་ཡོད་མིན་གྱི་འཆར་གཞི་བཀོད་ཡོད་དེ་ནས་འཆར་གཞི་དེ་དག་ལག་ལེན་བསྟར་ནས་ཡིབ་ཁང་ནང་ལ་ཨ་ནི་སྤོར་བ་ཡིན། ང་ཚོ་བར་དེར་ཡིབ་ཁང་ནང་ནས་ལུས་པ་རེད་ཟླ་བ་གཅིག་གི་རྗེས་སུ་མ་གཏོགས་ང་ཕྱི་ལ་ཐང་དང་པོ་ཐོན་ཐུབ་མ་སོང་ཟེར་དེ་འདྲ་ཟེར་འདུག། ཡུ་ཀེ་རེན་གྱི་བདེ་སྲུང་དང་རྒྱལ་སྲུང་དྲུང་ཆེ་ཌེ་ནི་ལོབ་ཀྱིས་ང་ཚོས་ཐག་གཅོད་བྱེད་དགོས་པ་ཚང་མ་འཕྲལ་དུ་ཐག་བཅད་པ་ཡིན། སྲིད་འཛིན་ལས་ཁུངས་ལ་དང་པོ་འབྱོར་མཁན་དེ་ནང་སྲིད་བློན་ཆེན་རེད་ང་ཨང་གཉིས་པ་དེ་ཡིན། ང་ཆུ་ཚོད་ལྔ་དང་སྐར་མ་བཅུ་གཅིག་ལ་འབྱོར་སོང། ཞི་འཇམ་གྱི་རྣམ་པ་ཞིག་ལྡན་ཡང་སྲིད་འཛིན། ཛེ་ལན་སི་ཀི་འོག་འཇུག་དཀར་པོ་ཞིག་གོན་ཡོད་པ་དེ་ལ་ངས། ཅིག་ཁྱད་མཚར་བ་ཅིག་མཐོང་སོང་ཟེར་ཁོ་རང་གིས་དེ་འདྲ་ཟེར་འདུག་ཨ་རིའི་རྒྱལ་སྲུང་སློབ་སྟོན་པ་སུ་ལི་ཝན་གྱིས་ག་རེ་ཟེར་འདུག་ཟེར་ན། སྤྱིར་བཏང་ཡིན་ན་འདི་འདྲའི་ཛ་དྲག་ཆེན་པོ་འབྱུང་བའི་སྐབས་དེར་ཅིག་གདོང་ལེན་ག་རེ་ག་རེ་བྱེད་དགོས་ཡོད་མེད་དེ་ཆུ་ཚོད་མང་པོ་གྲོས་བསྡུར་བྱས་ནས་འགོར་གྱི་རེད། ད་འདི་ལ་མཚོན་ན་ཅིག་སྔོན་ནས་ག་རེ་ག་རེ་འབྱུང་གི་ཡོད་མེད་ཨ་ནི་ང་ཚོས་ཤེས་ནས་ཨ་ནི་ཐག་གཅོད་བྱེད་དགོས་པ་ཚང་མ་ཐག་གཅོད་བྱས་ཚར་ཡོད། ང་ཚོས་ཨ་ནི་ཆུ་ཚོད་ཉི་ཤུ་རྩ་གསུམ་གྱི་མཚམས་ལ་ག་རེ་བྱེད་དགོས་ཡོད་མེད་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཆུ་ཚོད་བདུན་ཅུ་དོན་གཉིས་ཆུ་ཚོད་དགུ་བཅུ་གོ་དྲུག་གི་མཚམས་ལ་ག་རེ་ག་རེ་བསྒྲུབ་དགོས་ཡོད་མེད་དེ་ཚང་མ་ཐོ་བསྒྲིགས་ནས་གྲ་སྒྲིག་བྱས་ཡོད་ཟེར་ཟེར་འདུག་ཨ་རིའི་དམག་དཔུང་སྤྱི་ཁྱབ་བཀོད་འདོམས་པ་དམག་སྤྱི་མེ་ལེ་གིས་ང་ཚོ་དངངས་སྐྲག་ཀྱང་ལངས་མ་སོང་ང་ཚོ་ཚང་མ་དམག་མི་རེད་འཐབ་འཁྲུག་དང་ཛ་དྲག་གི་དུས་སུ་བཀོད་འདོམས་བྱས་པ་རྣམས་ཚུལ་བཞིན་ལག་ལེན་བསྟར་ནས་དངངས་སྐྲག་ཀྱང་ལངས་མ་སོང་བཙན་འཛིན་མ་བྱུང་གོང་གི་ཉི་མ་ཁ་ཤས་དང་བདུན་ཕྲག་འགའ་ཤས་ཀྱི་སྔོན་ནས་ལས་དོན་ཐམས་ཅད་ནི་ཐག་བཅད་ཡོད། ཁོ་ཚོས་བཙན་འཛུལ་བྱས་མ་ཐག་ཏུ་འཆར་གཞི་རྣམས་ལག་ལེན་བསྟར་རྒྱུ་དེ་རེད་ཟེར་ཡང་ཁོ་རང་གིས་དེ་འདྲ་ཟེར་འདུག། ཨ་རིའི་ཕྱི་སྲིད་དྲུང་ཆེ་བྷ་ལིན་ཁེན་གྱིས་ང་ཁྱིམ་ན་ཡོད་དགོང་མོའི་ཆུ་ཚོད་བརྒྱད་དང་ཕྱེད་ཀ་ཙམ་ཡིན་པ་ཡོད་ང་ལ་དྲུང་ཆེའི་འོག་མའི་སྤྱི་ཁྱབ་འགན་འཛིན་གཞོན་པས་ཁ་པར་བཏང་ནས་ཨུ་རུ་སུ་གིས་བཙན་འཛུལ་འགོ་བཙུགས་སོང་སྔོན་ལ་འཕུར་མདེལ་རྒྱག་གི་འདུག་ཟེར་གྱི་འདུག་ང་ཚོ་མང་ཆེ་བ་ཁྱིམ་ན་ཏར་སྐུད་བརྟན་པོ་ཡིན་པས་ནི་ཁ་པར་འབྲེལ་མཐུད་དང། དེ་ནས་བརྙན་ལམ་སོགས་བཙུགས་ཡོད།

ལྕགས་ཁྲབ་འཁོར་ལོ་ཚང་མ་ཕྱོགས་འགའ་ཞིག་ནས་རྒྱལ་ས Kyiv ཕྱོགས་སུ་ཡོང་གི་འདུག་ཡུའུ་ཁི་རན་གྱི་དམག་གིས་འགོག་རྒོལ་བྱེད་ཀྱི་འདུག་ཁོང་ཚོ་ཞུམ་པ་མི་འདུག་ང་ཚོ་རོགས་སྐྱོབ་དགོས་ཀྱི་འདུག་ཟེར་བ་ལས་ད་དཀོན་མཆོག་མཁྱེན་ང་ཚོ་དཔུང་འཇུག་བྱེད་ཀྱི་འདུག་ད་ཅི་ཞིག་བྱེད་དགོས་པ་རེད་ཟེར་དེ་འདྲ་ཟེར་གྱི་མི་འདུག་ཛེ་ལན་སི་ཁེ་ང་ཚོ་མཚོན་ཆ་རོགས་རམ་དགོས་ཀྱི་འདུག་ཇཱོན་སན་མཚོན་ཆ་རོགས་རམ་བཀོད་སྒྲིག་བྱ་ཐབས་ཅིག་གནང་རོགས་གནང་ཟེར་ང་དེ་འདྲ་ཟེར་བྱུང་ཟེར་གྱི་འདུག། སྲིད་འཛིན་བྷའི་ཏིན་གྱིས་ག་རེ་ཟེར་འདུག་ཟེར་ན་དུས་ཚོད་དེ་ཝ་ཤིན་ཏོན་གྱི་ད་མཚན་མོ་ཧ་ཅང་གི་ཕྱི་བོ་ཞིག་ཡིན། ཨུ་རུ་སུའི་གནམ་གྲུ་རྣམས་འཕུར་འཛམ་གླིང་ལ་འགྱུར་བ་ཅིག་ཐེབས་ཀྱི་ཡོད་པ་རེད། ངས་དེ་གསལ་བོ་དྲན་གྱི་འདུག་ངས་ཛེ་ལན་སི་ཀིའི་ཁ་པར་བཏང་ནས་སྲིད་འཛིན་སྐུ་ཞབས། ད་དེ་ཕྱོགས་ན་ག་འདྲ་འདུག་ངས་ཁྱེད་ཚོ་སྒྲུབ་དགོས་པ་ག་རེ་ག་རེ་འདུག་ངས་རོགས་རམ་ག་རེ་བྱེད་ཐུབ་ཀྱི་འདུག་ཟེར་དྲིས་པ་ཡིན། ཁོང་གིས་འཛམ་གླིང་གི་འགོ་ཁྲིད་ཚོ་བསྡུས་ཁོང་ཚོ་ཡུ་ཁུ་རེན་ལ་རྒྱབ་སྐྱོར་བྱེད་ཞེས་སྐུལ་ལྕག་བཏང་རོགས་གནང་དེ་འདྲ་ཟེར་གྱི་འདུག་ལོ་གཅིག་གི་སྔོན་གྱི་མུན་ནག་གི་མཚན་མོ་དེ་འཛམ་གླིང་ཚང་མས་ནི་རྒྱལ་ས Kyiv འཆོར་རྒྱུ་རེད་གཅིག་བཏང་ན་ཡུ་ཁུ་རན་མེད་པར་འགྱུར་རྒྱུ་རེད་དེ་འདྲ་བསམ་པ་རེད་དེ་འདྲ་གསུངས་འདུག་ཡང་དབྱིན་ཇིའི་སྲིད་བློན་ཇཱོན་སན་གྱིས་ང་ནི་ཛེ་ལན་སི་ཀིའི་ལྷོད་ཆགས་དང་རྣམ་རིག་དེ་ཧང་སངས་སོང། ངས་ཁོང་ལ་ཡུ་ཁུ་རན་གྱི་སྲིད་གཞུང་ནུབ་ཕྱོགས་ཀྱི་ལེ་ཝི་གྲོང་ཁྱེར་ལ་སྤོར། ག་རེ་བྱས་ཀྱང་ཁྱེད་རང་ད་ཨུ་རུ་སུར་འཛིན་གྱི་འཇུག་ཉན་གི་མ་རེད། ཁྱེད་རང་ནི་བཙན་རྒོལ་གྱི་མཚོན་དོན་དེ་ཡིན་པ་དང་ཁྱེད་རང་གིས་འགོ་ཁྲིད་ནས་ཡུ་ཁུ་རེན་མི་མང་གིས་ནི་བཙན་འཛུལ་ལ་འཐབ་རྒོལ་བྱེད་དགོས་ཀྱི་རེད་གནས་ཡུལ་སྤོར་རྒྱུ་དེ་ང་ཚོས་རོགས་ག་རེ་བྱེད་དགོས་ཀྱི་འདུག་ཟེར་སྐད་ཆ་དྲིས་པ་ཡིན། ཁོང་གིས་ང་ཚོ་སྐྱོན་མི་འདུག་མཚོན་ཆ་དགོས་ཀྱི་འདུག་ཟེར་གྱི་འདུག་ཟེར། འཇར་མི་ནིའི་གསང་བའི་ལས་ཁུངས་ཀྱི་འགོ་ཁྲིད། བཱ་རུ་ནོ་ཀ་སྐབས་དེར་ཡུ་ཁུ་རེན་གྱི་རྒྱལ་སའི་མགྲོན་ཁང་ཞིག་ན་འདུག། ཁོང་སྔ་ཉིན་དེར་ཡུག་ཀེ་རེན་གྱི་རྒྱལ་ས་སླེབས་ནས་ནི་དམག་འཁྲུག་གི་ཉེན་ཁ་དེ་ཤེས་པའི་རྗེས་ལ་ཁོང་གི་གནམ་གྲུ་དེ་མགྱོགས་པོ་བྱས་ནས་འཇར་མི་ནིའི་ཕར་ལོག་འདུག་དེ་བྱེད་དགོས་པའི་རྒྱུ་མཚན་དེ་གནམ་གྲུ་དེ་གཏོར་སྐྱོན་མི་ཕོག་པ་དང་ཡང་ཨུ་རུ་སུ་གིས་འཕྲོག་མི་ཐུབ་པའི་ཆེད་དུ་རེད། འཇར་མི་ནིའི་གསང་བའི་ལས་ཁུངས་ཀྱི་འགན་འཛིན་བྷི་རུ་ནོ་ཁེལ་གྱིས་ངས་ད་དུང་ཡང་ཐོ་རངས་ཀྱི་གནམ་གཤིས་དེ་གསལ་བོ་དྲན་གྱི་འདུག་གནམ་གཤིས་དེ་ཧ་ཅང་གི་གྲང་མོ་ཅིག་རེད། གནམ་ངོ་ཐང་ཡས་ནི་འཇར་མི་ནི་གཅིག་གྱུར་མ་བྱུང་གོང་གི་ཤར་བྷེར་ལིན་གྱི་དྲི་མ་དེ་འདྲ་ཅིག་ཐོས་ཀྱི་འདུག་འཕུར་མདེལ་མཚམས་ཚིགས་མེད་པར་རྒྱབ་ནས་ནི་གཏོར་རྒོལ་བྱས་པ་དེ་འདྲ་ཅིག་མ་རེད་མཚན་མོ་དེ་ནི་འཕུར་མདེལ་འགའ་ཞིག་འཕངས་པའི་རྗེས་སུ་ཡང་འཇམ་ཐིང་ངེར་གྱུར་སོང་ཟེར་དེ་འདྲ་ཟེར་གྱི་འདུག་ནུབ་ཆིངས་ཀྱི་སྤྱི་ཁྱབ་དྲུང་ཆེ་གིས་ག་རེ་ཟེར་གྱི་འདུག་ཟེར་ན་ང་ཚོས་ཡོ་རུབ་ལ་འགྱུར་བ་ཐེབས་ཀྱི་ཡོད་པ་དང་ཡོ་རུབ་ཀྱི་དེང་རབས་ལོ་རྒྱུས་ནང་མུན་ནག་གི་དུས་སྐབས་ཤིག་ཤར་མི་ལ་འཆི་སྐྱོན་ཚབས་ཆེན་ཕོག་ནས་སྡུག་བསྔལ་མྱོང་གི་ཡོད་པ་དེ་ཤེས་བྱུང། བཙན་འཛུལ་རྒྱ་ཆེ་བ་ཁོ་རང་ལ་བལྟས་ན་དཔེ་དེ་མི་ལ་སྡུག་བསྔལ་ཚབས་ཆེན་པོ་ཅིག་ཡོང་གི་ཡོད་པ་བཤད་མི་དགོས་པ་ཅིག་རེད་དེ་མི་ལ་སྲོག་སྐྱོན་འབྱུང་རྒྱུ་ཡིན་པ་ཡང་གསལ་བོ་རེད། ང་དེ་ལ་དཔེ་དེ་ཁོང་ཁྲོ་དང་སྐྱོ་སེམས་གཉིས་ཀ་བྱུང་སོང་ཟེར་དེ་འདྲ་ཟེར་འདུག། ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་འགན་འཛིན་ཝི་ལིམ་བཱན་སི་གིས། ཨུ་རུ་སུས་ཡུ་ཁུ་རེན་ལ་བཙན་འཛུལ་བྱས་ནས་བསམ་ཡུལ་ལས་འདས་པའི་ད་གཏོར་རྒོལ་དང་མི་ལ་གནོད་འཚེ་ཅི་ཞིག་ཕོག་རྒྱུ་ཡིན་ན་བསམ་ནས་ནི་བློ་འཚབ་འོག་ནས་ཉི་མ་མང་པོའི་བར་དུ་ཐར་མ་སོང། ཕུའུ་ཀྲིན་གྱིས་ཡུག་ཁི་རན་ལ་དབང་བསྒྱུར་བྱེད་པར་ད་དཔེ་དེ་དྲག་གནོན་ཚབས་ཆེན་པོ་ཅིག་བྱ་རྒྱུ་ཡིན་པ་དེ་གསལ་པོ་རེད་ཟེར་འདུག། ཕོ་ལན་དའི་སྲིད་བློན་མོ་རཱ་ཝི་ཡེ་སི་ཁི་གིས་ངས་ཡོ་རོབ་མཉམ་འབྲེལ་གྱི་རྒྱལ་ཁབ་ཅིག་གི་སྲིད་བློན་ལ་སྐད་ཆ་ཐེངས་མང་པོ་བཤད་པ་ཨ་ནི་དྲན་གྱི་འདུག་ངས་ཁོང་ལ་སྔོན་ཆད་སྐད་ཆ་བཤད་མྱོང་ཡོད། ཁོང་གིས་ང་ལ་ག་རེ་ཟེར་གྱི་འདུག་ཟེར་ན་ཨུ་རུ་སུས་རྩ་བ་ཉིད་ནས་བཙན་འཛུལ་བྱེད་ཀྱི་མ་རེད་ཟེར་གྱི་འདུག་ཨ་ནི་དགོང་མོ་དེ་ངས་ཁོང་ལ་ད་ཁྱེད་རང་ང་ལ་ཡིད་ཆེས་ཀྱི་འདུག་པས་ཟེར་དྲིས་པ་ཡིན་ཁོ་རང་གིས་ཡིད་ཆེས་ཀྱི་འདུག་ཡིད་ཆེས་ཆ་ཚང་ཡོད། ད་འདི་དཔེ་དེ་ཡོ་རོབ་དང་འཛམ་གླིང་གི་ལོ་རྒྱུས་ལ་འགྱུར་བ་ཐེབས་པའི་ནི་ཉིན་མོ་ཞིག་ཡིན་པ་ད་རྩོད་པ་ཡོང་བ་མ་རེད། ད་དམག་འཁྲུག་འདི་ནི་ས་ཁམས་ཆབ་སྲིད་ཀྱི་གོ་རྟོགས་སད་པ་ཞིག་ལ་འགྱུར་ཐུབ་པའི་རེ་བ་ཡོད་ཟེར་དེ་འདྲ་ཟེར་གྱི་འདུག་ཟེར་འདུག། ཡུ་ཁུ་རེན་གྱི་ཕྱི་སྲིད་བློན་ཆེན་ཁུ་ལེ་བྷ་གིས་ག་རེ་ཟེར་འདུག་ཟེར་ན། ང་གནམ་གྲུའི་ནང་ན་ཡོང་གི་ཡོད། བུད་མེད་གཅིག་དང་མོའི་ཁྱོ་ག་གཉིས་མཉམ་པོར་བསྡད་འདུག་བུད་མེད་དེ་ངའི་འཁྲིས་ཡར་ཡོང་ནས་ང་ཚོའི་རྒྱལ་ས། Kyiv། གྲོང་ཁྱེར་ན་ནི་ཕྲུ་གུ་གསུམ་ཡོད་ཕྲུ་གུ་ཚོ་མ་མ་ཞིག་ག་བཅོལ་བཞག་ཡོད། ང་དང་ཁྱོ་ག་གཉིས་ཏུར་ཀིའི་གུང་སེང་ལ་ཕྱིན་ནས་ལོག་ཡོང་གི་ཡོད། ང་ཚོར་ལམ་སྟོན་ཞིག་གནང་རོགས་གནང། ང་ཚོ་ཝར་སོ་ལ་བསྡད་ནས་མ་མ་དེ་ཕྲུ་གུ་ཁྲིད་ནས་ཕོ་ལན་དར་ཤོག་ཟེར་དགོས་རེད་རེད་པ། ཡང་ང་ཚོ་རྒྱལ་ས་ཁིབ་ལ་ལོག་དགོས་རེད་ཟེར་ང་དེ་འདྲར་དྲིས་བྱུང། སྐབས་དེར་ང་བློན་ཆེན་ཞིག་ཡིན་པའི་ཆ་ནས་ཕྲག་སྟེང་འགན་འཁྲི་ལྗིད་མོ་ཞིག་བབས་སོང། བུད་མེད་དེ་སོང་ཤུལ་ནས་ངའི་སེམས་ལ་ནི་ད་ཡུ་ཁུ་རན་བ་ས་ཡ་མང་པོས་དམག་འཁྲུག་གི་དཀའ་སྡུག་མྱོང་གི་ཡོད་པ་བསྡུར་ན་ང་ལ་སེམས་ངལ་ཆུང་ཆུང་ཅིག་ཡོད་པ་འདི་ཆུ་ཐིགས་ཙམ་ཅིག་རེད་བསམ་བྱུང་ཟེར་དེ་འདྲ་ཟེར་འདུག། སྲིད་འཛིན་ཛེ་ལན་སི་ཀིའི་སློབ་སྟོན་པ་ཨ་ར་ཀ་མི་ཡ་གིས། ཉིན་དང་པོ་དེའི་མཚམས་ཤིག་ཨ་ནི་སྲིད་འཛིན་ཛེ་ལན་སི་ཀིས་ང་ཚོ་ཚང་མ་ཡིབ་ཁང་ནང་ང་བསྐོངས་སོང། སྐུ་སྲུང་བ་བརྩིས་ན་ཧ་ལམ་མི་བརྒྱ་དང་ཉི་ཤུ་ཙམ་འདུག་སྲིད་འཛིན་གྱིས་ད་སང་ཉིན་ནས་ང་ཚོ་ཕྱི་ལ་ཐར་རྒྱུ་ཡིན་མིན་ཡང་ཤེས་གི་མ་རེད་མི་ཚང་མ་ད་སོ་སོའི་འཚོ་བ་རེ་ཡོད་པ་རེད། ཁྱེད་རང་ཚོ་འདིར་འདུག་རྒྱུ་ཡིན་ནམ་ཡང་ན་བཙན་ས་ཞིག་ལ་འགྲོ་རྒྱུ་ཡིན་མིན་ད་ཐག་ཆོད་ཟེར་གི་འདུག་ང་ལ་སྐབས་དེར་རྨི་ལམ་ལྟ་བུ་ཞིག་ཏུ་འགྱུར་སོང། ང་ཕར་ཕྱོགས་ཀྱི་ཁང་པའི་ནང་ལ་སོང་བས་ནི་ངས་སྐྱེས་དམན་ལ་ཁ་པར་བཏང་སྟེ་ད་ང་ཚོས་ག་རེ་བྱེད་དགོས་ཀྱི་རེད་སྲིད་འཛིན་གྱིས་ཐག་ཆོད་ཟེར་གྱི་འདུག་ཟེར། སྐྱེས་དམན་གྲོས་བསྡུར་བྱས་པ་ཡིན་ཟེར་འདུག་ཨ་ནི་སྐྱེས་དམན་གྱིས་དེ་ཁོ་ལ་ནི་རྩེད་མོ་དང་སྦྲགས་ནས། མ་འོངས་པར་ངའི་ཕྲུ་གུ་ཚོ་ཁྱེད་རང་ཚོའི་ཨ་ཕ་ཡིས་ནི་དཔའ་བོ་བྱས་ནས་ནི་བསྡད་པ་རེད་ཟེར་འགྲེལ་བཤད་རྒྱག་དགོས་ན་ངས་འགྲེལ་བཤད་རྒྱག་ཐུབ་ས་རེད་མ་འོངས་པར་ནི་ཕྲུ་གུ་ཚོ་ཁྱེད་རང་ཚོའི་ཨ་ཕ་བྲོས་ནས་ཕྱིན་པ་རེད་ཟེར་འགྲེལ་བཤད་རྒྱག་དགོས་ན་ངས་འགྲེལ་བཤད་རྒྱག་ཐུབ་ས་མ་རེད་ད་ཟེར་ང་དུས་སུ་ལེན། བཏབ་བྱུང་ཟེར། འོ་དེ་འདྲ་འདྲ་ཅིག་ཟེར་འདུག། དེ་ནས་ཡུག་ཀེ་རན་གྱི་རྒྱལ་སྲུང་སློབ་སྟོན་པ་ཌ་ནི་ལོབ་ཀྱིས་ངས་ཉིན་དེ་སྲིད་འཛིན་ལ་ཁ་བརྡ་རིང་པོ་ཅིག་བྱས་པ་ཡིན། ངས་ཁོང་ལ་འཐབ་འཁྲུག་དེ་གང་འདྲ་ཅིག་ཡང་འགྱུར་རྒྱུ་ཡིན་མིན་སོགས་ངའི་ལྟ་ཚུལ་ཚང་མ་བཤད་པ་ཡིན། ང་ཚོར་རོགས་རམ་བྱེད་མཁན་སུ་གཅིག་ག་ཡོང་གི་མ་རེད་དེའི་རྒྱུ་མཚན་ང་ཚོའི་གནས་སྟངས་དེ་ཤེས་མཁན་གཅིག་ག་ར་ཡོད་མ་རེད། ང་ཚོའི་ལས་འགན་དེ་བདུན་ཕྲག་གཉིས་གསུམ་ཅིག་གི་བར་དུ་སྙིང་སྟོབས་མ་ཞུམ་པར་ནི་དགྲ་ལ་འཐབ་རྒོལ་བྱེད་དགོས་ཀྱི་རེད་དེ་ནས་རིམ་པས་ནི་རོགས་རམ་ཡོང་གི་རེད། རོགས་རམ་སླེབས་པའི་རྗེས་ལ་རོགས་རམ་མང་དུ་འགྲོ་གི་རེད་དེའི་རྗེས་སུ་ང་ཚོ་ནི་ཟླ་དྲུག་རེར་ནི་ཡུ་ཁུ་རན་གྱི་རྒྱལ་ཁ་ཆེན་པོ་ཞིག་ཐོབ་ཀྱི་རེད་ཟེར་ངས་དེ་འདྲ་ཞུས་པ་ཡིན། ཛི་ལན་སི་ཁིས་ངའི་སྐད་ཆ་དེ་གཟབ་ནན་གྱིས་ནི་ཉན་ནས་ནི་ཁྱེད་རང་གིས་བལྟས་ན་དེ་འདྲ་འབྱུང་གི་རེད་པས་ཟེར་ང་དེ་འདྲ་སྐད་ཆ་དྲིས་བྱུང། ངས་ཁོང་ལ་བྷོ་ལོ་དྷི་མི་ཨ་ལེག་ཟན་དྲ་བྷེ་ཆི་ང་ཚོ་འདམ་ཀ་གཞན་པ་ཡོད་པ་མ་རེད་ཟེར་ངས་དེ་འདྲ་ཞུས་པ་ཡིན་ཟེར་འདུག། ཨ་རིའི་རྒྱལ་སྲུང་དྲུང་ཆེ་ཨོ་སི་ཀྲིན་གྱིས་ང་ཚོས་སྔོན་དཔག་བྱས་པ་ལྟར་བྱུང་སོང་ཁོང་ཚོས་དམིགས་པ་གཏོད་ས་གཙོ་བོ་དེ་རྒྱལ་ས་ཁིའེ་ཝི་བྱེད་ཀྱི་འདུག་དམག་དཔུང་ཕོན་ཆེན་ཞིག་ལྷོ་ཕྱོགས་ནས་ཡོང་སྟེ་བྱང་ཕྱོགས་དང་ནུབ་ཕྱོགས་བར་བསྐྱོད་ཀྱི་འདུག་ཁོང་ཚོ་ཡང་མཐའ་མཇུག་རྒྱལ་ས་ཁིའེ་ཝི་ལ་བསྐྱོད་རྒྱུ་ཡིན་པའི་རྣམ་པ་འདུག་དེ་ནི་ང་ཚོས་དངོས་གནས་རྦད་དེ་ཚོད་དཔག་བྱེད་ཐུབ་སོང་ད་ང་ཚོས་ཡུའུ་ཁུ་རེན་གྱི་དམག་གིས་འགོག་རྒོལ་ཇི་ཙམ་ཐུབ་རྒྱུ་ཡིན་མིན་དང་ཡུའུ་ཁུ་རེན་ལ་འགོ་ཁྲིད་ཅིག་ད་ནུས་པ་ཅན་དང་མཁྲེགས་པོ་ཅིག་ཡོད་མེད་དེ་ལ་ང་ཚོ་རྦད་དེ་བློ་འཚབ་བྱུང་སོང་ཟེར་འདུག། ད་ཐ་མ་དེ་ཨ་ནི་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་འགན་འཛིན་ཝི་ལིའམ་བན་སི་གིས་ང་ཚོས་འཕྲལ་དུ་ཡུ་ཁུ་རེན་གྱི་དམག་གིས་འགོག་རྒོལ་དྲག་པོ་བྱས་ནས་ནུས་པ་ཐོན་གྱི་ཡོད་པ་ཅིག་མཐོང་སོང། ཨུ་རུ་སུའི་དམག་གི་ཁུངས་འཁྱོལ་རྒྱུ་མིན་པའི་རྟགས་མཚན་ཁག་ཅིག་ཐོན་པར་ང་ཚོ་ཡ་མཚན་སྐྱེས་བྱུང་ཅེས་བཤད་འདུག་པ་དང། དེ་དང་ཆབས་ཅིག་ཐེངས་འདིའི་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་མཇུག་བསྒྲིལ་བ་ཡིན།